འོ་དེར་གང་ལྟར་ཅི། མ་གི་དེ་འདུག་པ། པའི་ལུགས་དགག་ཟེར་ཞིག་འདུག་པ་ཅིག་དེ་རེད་བ། འོ་དེར་གང་ལྟར་ཅི་ཁོ་ན་དེ་རེད་འདི་ཁོ་རའི་ཁས་ལེན་སྐོར་ལ་འདི་རེད་དེ་ད་ག་རེ་འདུག་གསལ་བའི་བར་ན་སྤྱི་མེད་ཟེར་ཅིག་ཟེར་ཅིག་བར་ན་གསལ་བའི་བར་ན་སྤྱི་དོན་གཞན་ཡོད་ཨར་སི་ཉེ་ཤིང་ཤ་ཁ་རེད་འདུག་ཟེར་གཉིས་པ་ལ་ཅི། གསལ་བའི་བར་ན་སྤྱི་མེད་པའི་ལུགས་དགག་སྤྱི་ཡོད་གསལ་བའི་བར་ན་སྤྱི་ཡོད་པའི་ལུགས་དགག་པའོ་དང་པོ་ནི་ཟེར་གསར་བྱུང་གི་བ་ལང་ལ་སྤྱི་མི་དེ་བ་སྤྱི་མེད་པར་ཐལ། ཅེས་ནི། གསར་བྱུང་གི་བ་ལང་ལ་སྤྱི་མེད་པར་ཐལ། སྔ་ནས་ད་རང་ལུགས་པས་དང་པོ་རང་གི་རྟགས་གསལ་བཏང་ཤག་ཡ། གསར་བྱུང་གི་བ་གླང་ལ་སྤྱི་དོན་གཞན་མེད་པར་ཐལ་མེད་པར་ཐལ་སྔ་ནས་ཡུལ་གཞན་ན་ཡོད་པའི་བ་གླང་གི་སྤྱི་ཁོ་དེ་ལ་རྗེས་སུ་མི་འགྲོ་དེ་དག་བ་ཅན་བ་ཅན་ཡིན་རྟགས་གསལ་བོར་བ་དག་དེ་དག་རེད་བ། རེད་བ་ཟླ་ཉིན་ན་ནིང་གཞེས་ནིང་དཔེར་ན་བོད་ལ་ཡོད་པའི་བ་གླང་ཚོའི་སྟེང་གི་སྤྱི་དོན་གཞན་ཁོ་ནི་ད་ལོ་རྒྱ་གར་ནང་ལ་གསར་དུ་གྲུབ་པའི་བ་གླང་གི་སྤྱི་དོན་གཞན་དག་ལ་རྗེས་སུ་གང་ཟག་བ་གླང་ལ་ནི་རྗེས་སུ་མི་འགྲོ་ཞིང། སྤྱི་ལ་ཆ་ཤས་མེད་པ་ཡིན་ཙང་དེ་གར་ཆད་འགྲོ་རེད། བསྟུན་བར་གསར་བྱུང་གི་བ་ལང་ལ་སྤྱི་དོན་གཞན་མེད་པ་ཆགས་འགྲོ་བ་རེད། ག་རེ་རེད་ཟེར་ན། ཟླ་ཉིན་གཞེས་ནིང་ཡོད་མཁན་གྱི་སྔར་བྱུང་གི་བ་ལང་གི་སྟེང་དུ་སྤྱི་དོན་གཞན་ཁོ་ད་ལོ་གསར་དུ་གྲུབ་མཁན་བ་སྤྱི་དོན་བ་ལང་བ་གསར་ནང་དུ་འགྲོ་གི་མི་འདུག་མེད་ན། ད་བ་གསར་ཁོ་ལ་སྤྱི་དོན་གཞན་གསར་བ་ཅིག་ནི་ཡོང་ཡས་མི་འདུག་མེད་པ་ཡིན་ཙང་བ་བྱུང་གསར་བ་དེ་ལ་སྤྱི་དོན་གཞན་མེད་པར་ཐལ་འགྲོ་གི་འདུག་ཟེར་ཡ་གི་ཡ་གི་ཡོད་ཡས་ཁོ་ཟླ་ཉིན་ནི་ཡོད་ཡས་ཁོ་འདིར་ཡོང་གི་མ་རེད་བ་མེད་དུས་ཡ་གི་ཁོ་གཉིས་མོ་ཆ་མེད་རེད་བ།

གསལ་བ་མེད་ན་སྤྱི་ལུགས་འདུག་བྱས་དང་པོ་ནི། གསར་བྱུང་གི་བ་ལང། བ་ལང་ལ་སྤྱི་མེད་པར་ཐལ་སྔ་ནས་ཡུལ་གཞན་ན་ཡོད་པའི་བ་ལང་གི་སྤྱི་དེ་གསར་བྱུང་གི་བ་ལང་ལ་རྗེས་སུ་མི་འགྲོ་ཞིང། སྤྱི་ལ་ཆ་ཤས་མེད་པའི་ཕྱིར་བྱས། འོ་འདུག་བྱས། ད་འདི་ཡིན་པར་ཕ་གིའི་ཁོའི་ལན་རེད་ད་འདིའི་ལན་དེ་ལ་བ་ཚ་ག་ལ་དེ་ལ་གལ་ཏེ། བྱད་བཞིན་རང་གི་གནས་ལས་མ་འཕོས་པ་ཉིད་ཟེར་ཕར་ཁོས་ལན་རྒྱག་གི་རེད་མེ་ལོང་ནང་ལ་སིག་ཡ་རེད་ང་རང་ཚོ་གདོང་དེ་ཤེལ་སྒོ་ནང་ལ་ཕར་རྩ་བ་ཉིད་འགྲོ་གི་ཡོད་པ་མ་རེད་མ་འགྲོ་ན་ཡང། ཞེས་གདོང་ཁོ་གདོང་རང་ཡོད་ས་ལ་བསྡད་ཀི་བསྡད་ཀི་ལ་ཁོའི་འདྲ་བོ་གཅིག་ཕ་གིར་གཅིག་སླེབས་ཚར་བ་གཟུགས་བརྙན་ཞིག་སླེབས་འདུག་འདུག་ཨ་ཟེར་བྱས་ཙང་ཡ་གིར་སྔར་བྱུང་གི་བ་ལང་གི་སྟེང་དུ་ཡོད་སྤྱི་དོན་གཞན་ཁོ་རང་ཡོད་ས་ལ་ཏག་ཏག་བསྡད་པར་བྱས། ཡིན་ན་ཡང་ཁོ་བསྡད་བསྡད་པ་སྐོར་ལ་གསར་བྱུང་གི་བ་ལང་ཐོག་ཏུ་གཅིག་ཕྱིན་ཤག་བྱས་པར་ཡ་གིར་བསྡད་ཀི་བསྡད་ཀི་ལ་གཅིག་ཕྱིན་ཡོད་མ་འཕོས་པ་བྱས་འོ་དེ་མེ་ལོང་ནང་གི་བྱད་བཞིན་གཟུགས་བརྙན་ཁོ་སྙིང་རྗེ་བོ་དེ་འདྲ་ལབ་ཀྱི་ཡོད་རེད་ཁོས་འོ་འདུག་བྱས།

ཁྱབ་བོ་ཞེ་ན། དེ་འོ་ད་ཁོ་གཉིས་ཡིན་མོད་དེ་ཁྱེད་རའི་མེ་ལོང་ནང་བྱད་བཞིན་དང་ཁོ་གཉིས་དཔེ་དཔེ་དོན་རྩ་བ་ཉིད་ནས་མཚུངས་ཀྱི་མི་འདུག་མི་མཚུངས་པ་ག་རེ་རེད་ཟེར་ན། ཞེ་ན། དེ་དཔེར་མི་རུང་སྟེ། དེ་དཔེར་མི་རུང་སྟེ། བཞིན་ནི་མ་འཕོས་བཞིན་དུ་འཁྲུལ་བ་ཁྱེད་རང་དེ་རེད་རེད་བཞིན་ནི་མ་འཕོས་བཞིན་དུ་ད་གདོང་ཁོ་ད་གདོང་རང་ཡོད་ས་ལ་དེ་ནི་མེ་ལོང་ནང་དུ་གཅིག་འདྲ་བོ་ཞིག་སླེབས་པ་རེད་དེ་ནི་འཁྲུལ་བའི་སྣང་བ་ཙམ་ཞིག་རེད་བྱུང་བ་རེད། ཡུལ་དེ་ན་སྤྱི་སྔ་ནས་ཡོད་པ། ཡོད་པ་མིན་པར་ཐལ་དེ་དེ་ད་ག་རང་རེད་ཅེས་མེ་ལོང་ནང་གི་བྱད་བཞིན་གཟུགས་བརྙན་གོ་དེ་འདྲ་རེད་འཁྲུལ་བའི་སྣང་བ་ཙམ་གྱིས་བཞིན། རང་གི་སྡོད་ས་གོ་ལ་བསྡད་ནས་མ་འཕོས་བཞིན་དུ་མེ་ལོང་ནང་དུ་གཟུགས་བརྙན་འཆར་བ་རེད་འཁྲུལ་བའི་སྣང་བ་ཙམ་གྱིས་སྐྱེས་པ་རེད། འདི་དང། དེ་ལྟ་དེ་འདྲ་གི་མ་རེད་ཟེར། ཡུལ་དེ་ན་སྤྱི་སྔ་ནས་ཡོད་པའང་མིན་པར་ཐལ། གསལ་བ་མེད་པའི་སྤྱི་ཁས་མ་བླངས་པའི་ཕྱིར་ད་དེ་རེད། སྔར་བྱུང་གི་བ་ལང་བོ་ཡོད་པའི་དུས་སུ་གསར་བྱུང་གི་བ་ལང་ཡོད། གཞི་ནས་ཡོང་རྒྱུ་རེད་བ། ཡོད་ཙང་ཡ་གི་སྤྱི་གོ། སྤྱི་གཞན་དེ་ཉིད་གསར་བྱུང་གི་བ་ལང་གོ་ལ་ཁྱབ་ཡོད་ན། ད་དེ་འདྲའི་ཁོ་རང་གི་ཡ་གའི་ག་རུ་ངོ་སྔར་བྱུང་གི་བ་ལང་གི་སྟེང་དུ་ཡོད་པའི་སྤྱི་གཞན་ཁོ་མ་ལ་མ་ཁྱབ་ཡས་ཁོ་དེ་ནི་གར་བྱས་འགྲོ་རུ་ཟེར་ན། ཁོ་རྐུབ་བཀྱག་མེད་པའི་བསྡད་ས་བསྡད་པའི་སོར་ཆགས་འགྲོ་དགོས་གསར་བྱུང་བ་ལང་གཞི་ནས་གྲུབ་རྒྱུ་རེད་བ་བྱས་ད་ཁོའི་སྟེང་དུ་ཁྱབ་པ་ཁོ་སྔ་མ་ནས་གྲུབ་མི་འདུག་མ་གྲུབ་པ་ཡིན་པ་ད་ཁོས་དེ་ཡིས་ཟེར་ན་གསར་བྱུང་གི་བ་ལང་གོ་སྤྱི་གསལ་བ་གོ་དེ་ད།

རོལ་པ་གསལ་བ་མེད་པའི་སྤྱི་ནི་ཁས་མ་བླངས་དེ་ཡ་གའི་གསར་བྱུང་གི་བ་ལང་གོ་མེད་ཚེ་གསར་བྱུང་གི་བ་ལང་ཁྱབ་ས་ཡི་ཁྱབ་ཡའི་སྤྱི་དོན་གཞན་གོ་མི་འདུག་ཟེར་ལབ་དགོས་ཡ་གའི་ཁོ་ལ་མ་འཕོས་བཞིན་དུ་ཁྱབ་པ་རེད་ཟེར་ལབ་པར་བ་ཡོད་ན་དེ་སྔར་བྱུང་གི་བ་ལང་ཡོད་པའི་དུས་སུ་ཡོད་རེད་བ་འོ་དེ་དུས་ཙམ་ན། དེ་འདྲའི་གསར་བྱུང་གི་བ་ལང་ལ་ཁྱབ་ཡའི་སྤྱི་དོན་གཞན་དེ་མེད་པར་ཐལ་དེའི་ཚེ་ན་ཁྱབ་ས་ཡི་སྤྱི་གསར་བྱུང་གི་བ་ལང་གོ་མེད་པའི་ཕྱིར་ལ་ཁྱབ་པ་བྱུང་བ་ཡིན་པར་ཐལ། འོ། མ་རྒན་གསལ་བ་མེད་པའི་སྤྱི་དོན་གཞན་ཁྱོད་རང་གིས་རྩ་བ་ཉིད་ཁས་མ་བླངས། གསལ་བ་མེད་པའི་སྤྱི་དང་རང་ལུགས་ལ་ཡང་མེད་རེད། གསལ་བ་མེད་པའི་སྤྱི་ཁས་མ་བླངས་པའི་ཕྱིར། ས་ཡོད་ཕྱིས་སུ་གསལ་བ་རྣམས་ཀྱི་རྗེས་སུ་སྤྱི་ཡོད་པའང་མི་འཐད་པར་ཐལ། ཟེར་ནས། འོ། གསལ་བས་སྟོང་པའི་སྤྱི་ཁས་མ་བླངས་པའི་ཕྱིར་རོ། སྔར་བྱུང་གི་བ་གླང་གི་སྟེང་དུ་ཡོད་པའི་སྤྱི་གཞན་དེ་ཉིད་ནི། གསར་བྱུང་གི་བ་གླང་གི་སྟེང་དུ་ཁོས་སྔར་བྱུང་གི་བ་གླང་ལ་མ་འཕོས་བཞིན་དུ། གསར་བྱུང་གི་བ་གླང་གི་སྟེང་དུ་ཡོད་རེད་དཔེར་ན། བཞིན། མ་འཕོས་བཞིན་དུ། དེ་ག་རང་ངོ་གཟུགས་བརྙན། མེ་ལོང་ནང་དུ། གཟུགས་བརྙན་ཤར་བ་ནང་བཞིན་རེད་ཟེར་ཡ་ལ་རང་ལུགས་ལ། དེ་ག་རེ་རེད་ཟེར་ན་འཁྲུལ་བའི་སྣང་བ་ཙམ་གྱིས་རེད། ཟེར་བ་འདུག་ཟེར། ད་ཡུལ་དེ་ན་སྤྱི་སྔ་ནས་ཡོད་པ་མ་ཡིན་པར་ཐལ་སྤྱི་སྔ་ནས་ཡོད་པ་མ་ཡིན་པར་ཐལ་ཟེར་ན་སྔར་བྱུང་གི་བ་ལང་གི་སྟེང་དུ་ཟིན་ཡིན་པ་རེད། མེད་བ་དང་དེའི་སྟེང་དུ་ག་རེ་ག་རེ་ཅིག་ཡོད་སོང་ན།